སྤྱོད་འཇུག་ལས། དེ་བས་དེ་བས་ངལ་བས་མ་བསྒྲུབས་པ་དེ་རང་བས་སྤྱོད་འཇུག་ལས། དེ་བས་ངལ་བས་མ་བསྒྲུབས་པ་ཁྱིམ་དུ་གཏེར་ནི་བྱུང་བ་ལྟར་བྱང་ཆུབ་སྤྱོད་པའི་གྲོགས་གྱུར་པ་དགྲ་ལ་བདག་གིས་དགའ་བར་བྱ། ཞེས་དང་ད་ནི་དེ་ནི་རང་གིས་ངལ་རྩོལ་བྱས་ནས་སྒྲུབ་དགོས་མོད།

གང་དག་བདག་ལ་ཁ་ཟེར་རམ། གཞན་ཡང་གནོད་པ་བྱས་པའམ་དེ་བཞིན་ཕྱར་ཀ་གཏོང་ཀྱང་རུང། བྱང་ཆུབ་ཐམས་ཅད་བྱང་ཆུབ་སྐལ་ལྡན་འགྱུར་ཞེས་གསུངས་སོ།

འཛམ་བུའི་གླིང་གི་སྐྱེས་མཆོག་ནི་ཉེས་པའི་ལན་ཡང་ལེགས་པར་སྐྱེས་ཀྱི་མཆོག་ཉེས་པའི་ལན་ཡང་ལེགས་པར་ལྡོན། ཞེས་སོ། དེ་ལྟར་སྦྱོང་ཤེས་པ། དེ་ལྟར་སྦྱོང་ཤེས་ན། དཔའ་ལུས་ལ་ཡོད་ན་མཚོན་ཐང་ལ་འཁྱམས། མཚོན་ཐང་དཔའ་ལུས་ལ་ཡོད་ན་མཚོན་ཐང་ལ་འཁྱམས་ཞེས་པའམ། རིན་ཆེན་གླིང་ལ་ཕྱིན་ན་སོགས་རིན་ཆེན་གླིང་ལ་ཕྱིན་ན་ཁྱི་རྒྱག་གི་རྡོ་མི་རྙེད་ཞེས་པ་ལྟར་བློ་མི་འབྱོང་བའི་དུས་བློ་མི་འབྱོང་བའི་དུས་མེད་པ་གཅིག་གིས་བློ་མི་འབྱོང་བའི་དུས་མེད་པ་གཅིག་བློ་སྦྱོང་སྦྱོང་དུ་འགྲོ་བ་ལས་བློ་མི་འབྱང་བའི་དུས་མི་ཡོང་བ་གཅིག་ཡོང། ཡིས་པ། མི་ཡོང་བ་ཅིག་འོང་སྟེ། ཆོས་ཀྱི་མདོ་གཅིག་པོ་འདི་ཡིན་པས་འདི་ཡོད་ན། མི་གཅིག་པོ་ལ་ཆོས་མི་གཅིག་པོ་ལ་ཆོས་གཅིག་པོ་ཆོས་གཅིག་པོ་ལ། ཆོས་གཅིག་པོ་ལ་གོ་ཆོད་པོ་ཟེར་བ་ལྟར་ཡིན། དོན་འདི་ལྟ་བུ་གཅིག་གིས་གོ་ཆོད་ན་ཆོས་ཀྱི་མིང་བྱང་ཆུབ་ཀྱི་སེམས་སྦྱོང་ཞེས་སོགས་ཅི་སྐད་བཏགས་ཀྱང་ཆོག་སྟེ། དཔལ་ལྷ་མོ་ལ་འོངས་པས་དཔལ་ལྷ་མོ་ལ་མིང་བརྒྱ། མིང་བརྒྱ་མ་ལ་མཚན་སྟོང་མ། གང་ནས་བོས་ཀྱང་ཁྱོད་ཀྱི་མིང། གང་ནས་བཏགས་ཀྱང་ཁྱོད་ཀྱི་མཚན། ཞེས་པ་ལྟར་ཡིན་ཏེ་གླང་རི་ཐང་པའི་ཞལ་ནས། དུས་གསུམ་རྒྱལ་བ་སྐྱེད་པའི་ཡུམ། སེམས་ཅན་ལ་དུས་གསུམ་རྒྱལ་བ་སྐྱེད་པའི་ཡུམ། སེམས་ཅན་ལ་བྱ་བ་ཞེས་གསུངས་སྐད། ཡང་ཁོང་གི་ཞལ་ནས་བྱང་ཆུབ་ཀྱི་སེམས་སེམས་ཅན་ལ་བརྟེན་ནས་སྐྱེ་བ་ལ་ཅི་བྱེད། རྨོག་གི། མ་བདེ་ཟེར་བའི་ཚུལ་དུ་ས་གང་ན་འདུག་ཀྱང། གང་ན་འདུག་ཀྱང་གཞན་རེ་མིག་ཟུར་ལ་མ་བལྟས་ནས་དེས་བློས་བླངས་པ་སྙམ་བྱེད་པ་དེ་སངས་རྒྱས་ཀྱི་རྒྱུད། མ་བདེ་བར་སོང་བ་ཡིན་གསུང་སྐད། གཞན་གཅེས་པར་འཛིན་པའི་ཕན་ཡོན་དང། རང་གཅེས་པར་འཛིན་པའི་ཉེས་དམིགས། མདོར་བསྡུས་ཏེ་འཕགས་པ་ཞི་བ་ལྷའི་ཞལ་ནས་བཀའ་སྩལ་ཏེ་མང་དུ་བཤད་ལྟ་ཅི་ཞིག་དགོས། བྱིས་པ་རང་གི་དོན་བྱེད་དང་ཐུབ་པ་གཞན་གྱི་དོན་མཛད་པ་འདི་གཉིས་ཀྱི་ནི་ཁྱད་པར་ལྟོས་ཞེས་སོ། དེ་ལྟར་ལེགས་པར་བསམས་ནས་རང་གཅེས་འཛིན་ཉེས་པ་རང་གཅེས་འཛིན་ཉེས་པ་ཐམས་ཅད་ཀྱི་འབྱུང་ཁུངས་གཞན་གཅེས་འཛིན་ཡོན་ཏན་ཐམས་ཅད་ཀྱི་ཡོན་ཏན་ཐམས་ཅད་འབྱུང་བར་མཐོང་ནས། དོན་བྱ་ཡུལ་སེམས་ཅན་ཕངས་ཤིང

དེ་དང་གཞན་གཅེས་འཛིན་གཉིས་ཀྱི་ནང་ནས་གཞན་གཅེས་འཛིན་གཞན་སྔོན་མ་ཡིན་ན་གཞན་ཡལ་བར་དོར་བ། ད་རང་ཡལ་བར་དོར་གཞན་གཅེས་པར་འཛིན་པ་བློ་གཉིས་པོ་དེ་གོ་ས་བརྗེ་དགོས། ད་གོ་ས། གོ་ས་འཕོ་འཕོ་གོ་ས་འཕོ་བྱུང་བྱུང་གི་བར་དུ་འབད་པར་བྱ་སྟེ་སྲུང་བ་དང། ཡིད་བདེ་བ། ཡིད་བདེ་བ་དང་བདེ་མང་དང། ཡིད་བདེ་བ་དང་ཨ་རེ་ཡིད་བདེ་བ་དང་བདེ་མང་དང། དུག་དང་མཚོན་གྱིས་གནོད་མེད་དང། འབད། ཚིག། ཚིག་འདི་ལ་མི་འདུག། མི་འདུག།